གཞིས་སྤོ་བའི་ལས་མི་སོགས་ལ་གཞི་རྩའི་རོགས་སྐྱོར་མཁོ་སྤྲོད་དགོས་པར་ནན་སྐུལ་བཞིན་པ་རེད་འདུག་ཨོ་སི་ཀྲི་ལི་ཡའི་སྐྱབས་བཅོལ་ལྷན་ཁང་གི་སྤྱི་ཁྱབ་འགན་འཛིན Paul Power ལགས་ཀྱིས་གསུངས་དོན།
Since the middle of March, tens of thousands have lost their.
སྤྱི་ཟླ་གསུམ་པ་ནས་བཟུང་མི་སྟོང་ཕྲག་མང་པོ་ཞིག་ལས་ཀ་ཤོར་ཡོད་པས་ཁོང་རྣམས་ཡོང་འབབ་གང་ཡང་མེད་པར་གྱུར་ཡོད། ལྷག་པར་དུ། ལས་ཀ་ཤོར་བའི་ཁྱིམ་ཚང་དེ་ཚོའི་ནང་ཕྲུ་གུ་ཁྱོན་བསྡོམས་སྟོང་ཕྲག་བཅུ་དྲུག་ཙམ་ཡོད་པས་ང་ཚོར་སེམས་འཚབ་ཆེན་པོ་འདུག་སྐུ་ཞབས Power ལགས་ཀྱིས་གཞུང་གིས་བཏོན་པའི་ཐོ་གཞུང་ལ་གཞིགས་ན། འབྲེལ་མཐུད་ཐོངས་མཆན་ལག་ཁྱེར་ཐོག་ཡོད་མཁན་མི་སྟོང་ཕྲག་དགུ་བཅུ་གོ་བདུན་ལས་མི་སྟོང་ཕྲག་བཅུ་གཉིས་ཙམ་སྐྱབས་བཅོལ་ཞུས་མི་ཡིན་པ་དང་ཁོང་རྣམས་ཉིས་སྟོང་བཅུ་གཉིས་ལོར་གྲུའི་ནང་སླེབས་པ་དང་ད་བར་སྐྱབས་བཅོལ་ཐོབ་ཐང་ལ་རེ་སྒུག་བྱེད་བཞིན་པ་ཡོད་ཅེས་གསུངས་ཡོད་འདུག། ཨན་སེ་རི་མུ་ཧ་མད་ལགས་ནི་ཁེ་མེད་པའི་སྤྱི་ཚོགས་ཞབས་ཞུའི་ཚོགས་པ Brothers in Need ཞེས་པའི་མངའ་སྡེའི་འགན་འཛིན་ཞིག་ཡིན་པ་དང་ཚོགས་པ་དེ་དང་འབྲེལ་ཡོད་ཚོགས་པ་ཁག་གཞན་འགའ་ཞིག་མཉམ་འབྲེལ་ཐོག་དགོས་མཁོ་ཅན་གྱི་མི་མང་པོར་རོགས་སྐྱོར་གནང་བཞིན་ཡོད་འདུག་ཁོང་གིས་སློབ་གྲྭ་ཁག་འགའ་ཞིག་གིས་དཀའ་ངལ་འཕྲད་བའི་ཁྱིམ་ཚང་རྣམས་སློབ་ཡོན་ཆག་ཡང་བཏང་ཡོད་ཅེས་ཁོང་གིས་གསུངས་དོན།
Usually there is always a wife or a kid. འབྲེལ་མཐུད་ཐོངས་མཆན་ལག་འཁྱེར་ཐོག་ལས་ཀ་གནང་མཁན་མང་དག་ཅིག་རྒྱ་གར་དང། པ་ཀིས་ཐན། བང་ལ་དེཤ། ལྷོ་ཨ་མི་རི་ཀ་བཅས་ནས་ཡོང་གི་འདུག New South Wales མངའ་སྡེའི་ཁྲིམས་དོན་རོགས་སྐྱོར་ཁང་ལ་ཉེ་བའི་དུས་སུ་རོགས་སྐྱོར་བླངས་མཁན་ཇེ་མང་དུ་འགྲོ་བཞིན་པ་ཡིན་འདུག་ཁྲིམས་དོན་རོགས་སྐྱོར་ཁང་གི་གཞིས་སྤོ་བའི་གནད་དོན་གྱི་ཁྲིམས་རྩོད་པ་རྒན་པ Katie Wrigley ལགས་ཀྱིས། འབྲེལ་མཐུད་ཐོངས་མཆན་ལག་འཁྱེར་ཡོད་མཁན་རྣམས་ལ་ཐོབ་ཐང་ཉུང་ཤས་ཡིན་ཅེས་ཁོ་མོས་གསུངས་དོན།
འབྲེལ་མཐུད་ཐོངས་མཆན་ཐོག་མི་འགའ་ཤས་ལ་ལས་ཀ་གནང་ཆོག་པའི་ཐོབ་ཐང་ཡོད་ཀྱང་འགའ་ཤས་ལ་ཐོབ་ཐང་དེ་མེད་པ་རེད། དེ་ནི་གང་ཟག་རེ་རེའི་གནས་སྟངས་ལ་རག་ལུས་པ་རེད། དེ་མ་ཟད་འབྲེལ་མཐུད་ཐོངས་མཆན་ཡོད་མཁན་རྣམས་ལ Centrelink བརྒྱུད་སྐྱོབ་གསོའི་ཐོབ་ཐང་གང་ཡང་ཐོབ་ཀྱི་མེད། གཞུང་གི་ཐག་གཅོད་འོག་འབྲེལ་མཐུད་ཐོངས་མཆན་ལག་ཁྱེར་ཡོད་མཁན་རྣམས་ཀྱིས་ཕྱི་ལོ་ཉིས་སྟོང་བཅུ་དགུ་དང་ཉིས་སྟོང་ཉི་ཤུའི་ནང་རང་ཉིད་ཀྱི Super ཏེ་འགན་བཅོལ་དངུལ་ལས་ཨོ་སྒོར་ཁྲི་གཅིག་རེ་བཏོན་ཆོག་པ་བཟོས་ཡོད་འདུག་དེ་ཡང་ནང་སྲིད་ལྷན་ཁང་བརྒྱུད་འབྲེལ་མཐུད་ཐོངས་མཆན་ལག་ཁྱེར་སྡེ་ཚན E ཡོད་མཁན་རྣམས་ལ་གནས་སྐབས་ཀྱི་རོགས་དངུལ་ཞིག་སྤྲོད་གནང་གི་ཡོད་འདུག་འོན་ཀྱང་སྐུ་ཞབས Power ལགས་ཀྱིས་རོགས་དངུལ་དེ་མི་ཉུང་ཤས་ཤིག་ལ་མ་གཏོགས་ཁྱབ་ཀྱི་མེད་ཚུལ་ཁོང་གིས་འགྲེལ་བརྗོད་གནང་དོན། ནང་སྲིད་ལྷན་ཁང་གིས་སྐྱབས་བཅོལ་ཞུས་མི་ཉུང་ཤས་ཤིག་ལ་ཁོ་ཚོའི་སྙན་ཞུའི་གྲུབ་འབྲས་སྒུག་ཡུན་རིང་རོགས་དངུལ་ཞིག་སྤྲད་ཀྱི་ཡོད། འོན་ཀྱང་དེ་ཐོབ་པར་ཆ་རྐྱེན་ཧ་ཅང་དམ་པོ་ཡོད་པར་བརྟེན། སྐྱབས་བཅོལ་ཞུས་མི་སྟོང་ཕྲག་དགུ་བཅུ་གོ་བདུན་ལས་མི་ལྔ་སྟོང་ལས་ཉུང་བར་རོགས་དངུལ་དེ་ཐོབ་ཀྱི་ཡོད། གནས་སྟངས་དེ་འདྲའི་འོག་མི་མང་དག་ཅིག་དགེ་རྩ་ཚོགས་པ་ཁག་གི་ཞལ་འདེབས་ལ་བརྟེན་དགོས་པ་ཡིན་འདུག Settlement Services International ཞེས་པའི་ཚོགས་པའི་འགན་འཛིན Greg Benson ལགས་ཀྱིས་ཁོང་ཚོའི་ཚོགས་པར་རོགས་སྐྱོར་བླངས་མཁན་ནམ་རྒྱུན་ལས་མང་བ་འདུག་ཞེས་ཁོང་གིས་གསུངས་དོན།
Through our community outreach ང་ཚོའི་ཚོགས་པ་བརྒྱུད་སྤྱི་ཚོགས་ཞབས་ཞུའི་ལས་གཞི་མང་པོ་ཞིག་སྤེལ་གྱི་ཡོད། ཐེངས་དེར་ང་ཚོར་འབྲེལ་བ་གནང་མཁན་མི་འགའ་ཤས་ལོ་བརྒྱད་རིང་ལས་ཀ་བྱས་ནས་གཞུང་ལ་ཁྲལ་སྤྲད་ཡོད་ཀྱང་ད་ཆ་གློ་བུར་དུ་ལས་ཀ་མེད་པ་ཆགས་ནས་ཆགས་ས་བརྟེན་ས་མེད་པར་གྱུར་དུས་གཞུང་གི་རོགས་སྐྱོར་གྱི་ཐོབ་ཐང་ཡང་མེད་པའི་གནས་སྟངས་ཤིག་ཆགས་ཡོད་འདུག་དེ་བཞིན Paul ལགས་ཀྱིས། སིད་ནི་ནང་གཞིས་སྤོ་བ་དང་སྐྱབས་བཅོལ་བ་གནས་སྡོད་བྱེད་སའི་ས་ཁུལ Auburn དང Blacktown། Liverpool། དེ་བཞིན Melbourne ནང Dandenong སོགས་ཀྱི་ཁུལ་དུ་དགེ་རྩ་ཚོགས་པའི་རོགས་སྐྱོར་ཁོ་ནས་འདང་ངེས་མེད་པ་ཆགས་ཡོད་ཅེས་ཁོང་གིས་འགྲེལ་བརྗོད་གནང་དོན། མི་ཞིག་ལ་ཡོང་འབབ་གང་ཡང་མེད་སྐབས་རང་ཉིད་ཀྱིས་དུས་གསུམ་གྱི་ཟས་དང། ཁང་གླ། གྱོན་ཆས་སྨན་བཅོས་གློག་རིན་སོགས་གཞི་རྩའི་འགྲོ་གྲོན་ཆ་ཚང་དགེ་རྩ་ཚོགས་པའི་རོགས་སྐྱོར་ལ་བརྟེན་ཐུབ་ཐབས་མེད། དེར་བརྟེན་ཉིན་རེ་ནས་ཉིན་རེ་གནས་སྟངས་ཛ་དྲག་ཏུ་འགྲོ་བཞིན་ཡོད། གང་ཡིན་ཟེར་ན་མི་མང་པོ་ཞིག་སྤྱི་ཟླ་གསུམ་པའི་ནང་ལས་ཀ་མེད་པ་ཆགས་ཡོད་པས། ད་ཆ་དངུལ་ལྷག་མ་རྣམས་རིམ་བཞིན་ཟད་ཚར་བ་ཡིན། ཡང་སྤྱི་ཚོགས་ཞབས་ཞུ་ཚོགས་པ SSI ཞེས་པས་ཉེ་ཆར New South Wales ནང་འཕྲལ་སེལ་ཐོངས་མཆན་ལག་ཁྱེར་ཐོག་ཡོད་མཁན་མི་ལྔ་བརྒྱ་ལ

མེལ་བོན་གཙུག་ལག་སློབ་གཉེར་ཁང་གིས་མཉམ་རུབ་ཐོག་ཉམས་ཞིབ་གནང་བའི་བརྒྱུད། གནས་སྐབས་ཐོངས་མཆན་ལག་ཁྱེར་ཡོད་མཁན་གྱི་མི་རྣམས་ལ་མི་གཞན་ལས་སེམས་སྡུག་དང་སེམས་གཅོང་ནད་ཕོག་ཆེ་བ་ཡོད་པ་དང་ཁོང་རྣམ་པ་རང་སྲོག་གཅོད་པའི་ཉེན་ཁ་དེ་བས་ཆེ་བ་ཡོད་པ་ཐོན་ཡོད་འདུག་དེ་བཞིན་མོ་ཧ་མད་ལགས་ཀྱིས་ཁོང་གི་ཚོགས་པས་རོགས་སྐྱོར་གནང་སའི་མི་མང་པོ་ཞིག་ལ་སེམས་ཁམས་ཀྱི་འཕྲོད་བསྟེན་ཕོག་ཐུག་འགྲོ་ཡོད་པ་དངོས་སུ་གཟིགས་ཡོད་འདུག་ཁོང་གིས་གསུངས་དོན།
མི་དཀྱུས་མ་ལས་ཁོ་ཚོར་ཕོག་ཐུག་ཆེ་བ་བྱུང་གི་ཡོད་གང་ཡིན་ཟེར་ན་ཁོང་རྣམ་པར་ལས་ཀ་མེད་བཞིན་དུ་རང་ཉིད་ཀྱི་ནང་མིར་འཚོ་ཐབས་བསྐྲུན་དགོས་པས་འུ་ཐུག་ཐབས་ཟད་ཀྱིས་བུ་ལོན་བླངས་དགོས་པ་བྱུང་ཡོད། བུ་ལོན་དེ་ཕྱིར་སློག་ནམ་བྱེད་ཐུབ་མིན་ངེས་གཏན་ཞིག་མེད། དེ་བཞིན་ཁོང་རྣམ་པར་ཁང་གླ་དང་ཁང་པའི་བུ་ལོན་དུས་ཐོག་ཏུ་སྤྲད་མི་ཐུབ་པར་བརྟེན་ཁྱིམ་མེད་འགྱུར་བའི་ཉེན་ཁ་ཆེན་པོ་ཆགས་ཡོད་ཅེས་ཁྲིམས་དོན་རོགས་སྐྱོར་ཁང་གི་ལས་བྱེད་པ་ཁེ་ཐི་རིག་ལི་ལགས་ཀྱིས་གསུངས་དོན།
ཁོང་རྣམ་པ་མཚན་མོ་མེ་འཁོར་དང་མོ་ཊ་སོགས་ནང་ཉལ་གྱི་ཡོད་པ་དང་དགེ་རྩ་ཚོགས་པ་ཁག་ལ་བརྟེན་ནས་ཉིན་རེའི་འཚོ་བ་སྐྱེལ་ཐུབ་ཙམ་ཡོང་གི་ཡོད། དེ་ནི་ཧ་ཅང་ཡ་ང་བའི་གནས་སྟངས་ཤིག་རེད། ད་ལྟའི་ཆར་ཨོ་སི་ཀྲི་ལི་ཡའི་ནང་ནད་ཡམས་གང་ལ་གང་འཚམ་འགོག་སྲུང་བྱེད་ཐུབ་ནས་གནས་སྟངས་ཡར་རྒྱས་འགྲོ་བཞིན་ཡོད་ཀྱང་གཞུང་གི་ངོས་ནས་མུ་མཐུད་ནན་ཟབ་གནང་དགོས་ཞེས Paul Power ལགས་ཀྱིས་གསུངས་དོན།
ང་ཚོའི་སྤྱི་ཚོགས་ནང་གི་དགོས་མཁོ་ངེས་ཅན་ཡོད་པའི་མི་རྣམས་ལ་རོགས་སྐྱོར་བྱེད་དགོས་པ་ལས་འཐུས་ཤོར་ཕྱིན་པ་ཡིན་ན། འཕྲོད་བསྟེན་ཐོག་ནས་གནོད་འཚེ་ཆེན་པོ་ཡོང་ངེས་རེད་དཔེར་ན་སིང་ག་པོར་ལྟ་བུ་ནད་ཡམས་འགོག་སྲུང་ཐུབ་ཡོད་བསམ་ནས་གཞིས་སྤོ་བའི་ལས་མི་ཚོགས་སྡེ་ཁག་ལ་དོ་སྣང་བྱས་མེད་པར་བརྟེན་ནད་ཡམས་ཁྱབ་གདལ་རིམ་པ་གཉིས་པ་དེ་བྱུང་ཡོད། གལ་ཏེ་ཁྱེད་ལ་སེམས་ཁམས་འཕྲོད་བསྟེན་གྱི་རོགས་སྐྱོར་དགོས་ཚེ་རོགས་འབོད་ཁ་པར་ཨང་གཅིག་བརྒྱད་ཀླད་ཀོར་ཀླད་ཀོར། ལྔ་གཅིག་གཉིས་གསུམ་བཞི་བརྒྱད་ཐོག Beyond Blue དང། གཅིག་གསུམ་གཅིག་གཅིག་གཅིག་བཞི་ཐོག Lifeline ལ་ཉིན་མཚན་དབྱེར་མེད་འབྲེལ་བ་གནང་ཆོག་པ་ཡིན། དེ་བཞིན་ཁྱེད་ལ་སྐད་སྒྱུར་དགོས་ཚེ་ཁ་པར་ཨང་གཅིག་གསུམ་གཅིག་བཞི་ལྔ་ཀླད་ཀོར་ཐོག་འབྲེལ་བ་གནང་ཆོག། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་བར་བཀའ་དྲིན་ཆེ།